གང་བྱེད་པའི་ཉེན་ཁ་ཆེན་པོ་འདུག་ད་ལྟ་མ་ཤི་མ་གཏོགས་ཤི་ན་ད་ག་རང་ཡོང་རྒྱུར་ཐག་གཅོད་བྱེད་པ་རང་རེད་ད་ཐུགས་རྗེ་གཟིགས་གང་ཡིན་ན་ཡང། རྒྱབ་འཇུག་གནང་རོགས་གནང་ད་ང་འདི་ངན་སོང་སྡུག་བསྔལ་འདི་མྱོང་མི་དགོས་པ་ཅིག་ལ་རྒྱབ་འཇུག་གནང་རོགས་གནང་ད་ང་རེ་ངོས་ནས་ཡང་ངན་སོང་སྡུག་བསྔལ་འདི་མྱོང་མི་ཡོང་བའི་ཐབས་ཤེས། མི་དགེ་བཅུ་སྤོང་ཚུལ་ཁྲིམས་འདི་ཡག་ཐག་ཆོད་གང་ཐུབ་ཐུབ་སྲུང་གི་ཡིན་ཁྱོད་རང་ཚོས་རྒྱབ་རོགས་གནང་ད་ཟེར་གྱིས་ཁོ་སེམས་ཀྱི་དྲན་ཧེ་དྲན་ཐག་ལ་དཀོན་མཆོག་གསུམ་ལ་བདག་གཅེས་པ་ཟེར་ཏེ་ལྟས་སུ་སྟོང་པ་བཞག་ནས་ནི་དེ་འདི་ཐང་བ་གཉིས་སུ་གཉིས་སུ་ལབ་ན་ག་རེ་འདུག་རེད་བ། གཤམ་འདིར་ཅིག་ད་སླེབས་ཀྱི་རེད།

དུས་ཚོད་གླེན་བཅས་བྱས་བྱས་བར་བ། འོ་ད་དེ་འདྲའི་ཁ་ཐུག་ལ་ཡིན་ན། ལྟུང་བཤགས་མར་རྦད་དེ་མར་སྐྱོར་བཞག་ན་ཞེ་དྲག་ཕན་གྱི་མ་རེད། མར་རྦད་སྐྱོར་བཞག་ན་ཙམ་ཕན་གྱི་མ་རེད། འདིར་ཡང་ཁོ་རང་ཁོ་རང་ཅིག་གསུངས་འདུག་བ། དེ་གར་སོང་རེད་གནད་འགག་རེད་གསུངས་འདུག་བ། དཔེར་ན་ཡ་ནི་མ་བྱས་ནས་ད་དུས་ད་ལྟ་བླ་མ་ལ་སྐྱབས་སུ་མཆིའོ་སངས་རྒྱས་ལ་སྐྱབས་སུ་མཆིའོ་ཆོས་ལ་སྐྱབས་སུ་མཆིའོ་དགེ་འདུན་ལ་སྐྱབས་སུ་མཆིའོ་ཟེར་ཐོས་སྲིད་རེད་བ། ད་དེ་མར་བཅོམ་ལྡན་འདས་དེ་བཞིན་གཤེགས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པའི་སངས་རྒྱས་དཔལ་རྒྱལ་བ་ཤཱཀྱ་ཐུབ་པ་ལ་ཕྱག་འཚལ་ལོ་ཁོ་རང་གཅིག་པུ་རང་ས་ནས་ཐུགས་ཆེན་བཞག་ཟེར། ད་འདི་དེ་བབ་ཀི་བ་ཅི།